སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་གི་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་ཀི་ཐོ་ཡིན་ཞུན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་ཆིབས་བསྒྱུར་དེ་གནས་སྐབས་རིང་ཕྱིར་འཐེན་གནང་ཡོད་པ་རེད་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་བཅུ་བའི་ཚེས་བརྒྱད་ཉིན་བཞུགས་སྒར་རྡ་རམ་ས་ལ་ནས་རྒྱ་གར་རྒྱལ་ས་ལྡི་ལིར་ཆིབས་བསྒྱུར་བསྐྱངས་ཡོད་པ་དང། མཛད་འཆར་གཞིར་བཟུང་བ་ལྟར་ན། ཟླ་འདིའི་ཚེས་བཅུ་བདུན་ནས་བཟུང་ཉིན་གྲངས་འགའ་ཤས་རིང་འབྲས་ལྗོངས་དང་ནུབ་བྷེང་གྷ་ལ་ས་ལུ་སྒར་བཅས་ལ་མཛད་འཕྲིན་སྐྱོང་འཆར་ཡོད་པ་རེད། ཡིན་ནའང་ཕྱི་ཚེས་བརྒྱད་ཉིན་དགའ་ལྡན་ཕོ་བྲང་གི་ཡིག་ཚང་གིས་སྤྱི་བསྒྲགས་སྤེལ་བ་གཞིར་བཟུང་ན། བྱང་ཤར་འབྲས་ལྗོངས་ཁུལ་དུ་ཉིན་ཤས་སྔོན། ལྷོ་ནག་མཚོ་རྡོལ་ཏེ་ཉེ་འཁོར་དུ་ཆུ་ལོག་གི་གོད་ཆག་བྱུང་བར་བརྟེན། མངའ་སྡེ་གཞུང་ནས་དོ་ཕོག་ཐེབས་པ་ཁག་ལ་ཉམས་གསོ་དང། གཞན་གོད་ཆག་ཕོག་ཡུལ་གྱི་ས་གནས་ཡུལ་མི་ཚོར་ངལ་སེལ་མཐུན་འགྱུར་སྦྱོར་སྤྲོད་བྱེད་དགོས་པ་སོགས་ཀྱི་ལས་དོན་དུ་མ་ཞིག་ཡོད་པ་བཅས་ལ་བརྟེན་ནས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འབྲས་ལྗོངས་སུ་ཆིབས་བསྒྱུར་གནང་རྒྱུའི་དུས་ཚོད་གསལ་བསྒྲགས་མ་གནང་བར་དུ་ཕྱིར་བཤོལ་གནང་རྒྱུ་ཡིན་པ་དང་ཆིབས་བསྒྱུར་ཕར་འགྱངས་རྐྱེན་གྱིས་མཛད་དཀའ་བྱུང་བ་རྣམས་ལ་དགོངས་སེལ་ཞུ་རྒྱུ་ཡིན་ཞེས་བཀོད་ཡོད་པ་རེད་ལ་སྤྱིར་མཛད་འཆར་གཞིར་བཟུང་བ་ལྟར་ན། སྤྱི་ལོ་ཉིས་སྟོང་གསུམ་ལོའི་སྤྱི་ཟླ་བཅུ་གཅིག་དང་བཅུ་གཉིས་སོ་སོའི་ནང་མཛད་འཆར་ཞིབ་ཕྲ་འདི་གའི་གསར་འགོད་པ་བློ་བྷེས་གནས་ཚུལ་བཏང་བ་ཞིག་ལ་གསན་རོགས་གནང།

ཕྱི་ནང་གི་མི་མང་སྟོང་ཕྲག་འགའ་ལ་སྤྱི་ཟླ་བཅུ་བ་གི་ཚེས་བ་བཞི་ཉི་མ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཐུགས་རྗེ་ཆེན་པོ་ཕྱག་བཞི་པ་གི་བཀའ་དབང་བཀའ་ཆོས་སྩལ་ཡོད་པ་མ་ཟད། གོང་ས་མཆོག་གི་སྐུ་སྒེར་དྲ་ཚིགས་སུ་འཁོད་པ་གཞིར་བཟུང་ན། སྤྱི་ཟླ་བཅུ་གཅིག་བ་གི་ཚེས་བ་ཉེར་དྲུག་ནས་རྒྱ་གར་ལྷོ་ཕྱོགས་ཁུལ་དུ་ཆིབས་བསྒྱུར་གྱིས། སེ་ར་དགོན་པ་རུ་རྗེ་རིན་པོ་ཆེ་གི་ལམ་གཙོ་རྣམ་གསུམ་གྱི་བཀའ་ཆོས་དང་སྒྲོལ་དཀར་གྱི་ཚེ་དབང། བཀྲ་ཤིས་ལྷུན་པོ་རུ་ལམ་རིམ་བསྡུས་དོན་གི་བཀའ་ཆོས་བཅས་གནང་གཏན་འཁེལ་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེད་མཁས་པ Mary Lawlor ལགས་ཀྱིས། བོད་ཀྱི་ཁོར་ཡུག་སྲུང་སྐྱོབ་པ་དགུའི་གནས་སྟངས་སྐོར་ནས། རྒྱ་ནག་གཞུང་ལ་བསྐུར་བའི་ཡི་གེ་ཞིག་གི་གསང་བ་ཕྱིར་བསྒྲགས་བྱས་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ཀྱི་དམིགས་བསལ་སྙན་ཞུ་བ Mary Lawlor ལགས་ཀྱིས། བོད་ཀྱི་ཁོར་ཡུག་སྲུང་སྐྱོབ་པ་དགུའི་གནས་སྟངས་སྐོར་གྱི་ཡི་གེ་ཞིག་རྒྱ་ནག་ལ་སྤྲད་པ་དེའི་ནང་དོན་ཕྱིར་བསྒྲགས་བྱས་འདུག་ལ། དེ་ནི་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ལས་འགུལ་བ་དེ་དག་གི་གནས་སྟངས་ལ་སེམས་ཁུར་མཚོན་གྱི་ཡོད་པའི་སྐོར་འཁོད་ཡོད་པ་རེད། ཡི་གེ་དེ་ནི་སྔོན་ཆད་གསང་བའི་ཚུལ་དུ་བཞག་ཡོད་པ་ཞིག་འདུག་ལ། ཁོང་གིས་རྒྱ་ནག་ལ་བསྐུར་བའི་ཡི་གེ་དེའི་ནང་དུ། བོད་ཀྱི་ཁོར་ཡུག་སྲུང་སྐྱོབ་པ་དེ་དག་གིས། ཁོར་ཡུག་སྲུང་སྐྱོབ་ཀྱི་ལས་འགུལ་སྤེལ་བའི་དབང་གིས། ཁོ་ཚོའི་གནས་སྟངས་ཉེན་ཁ་ཅན་དུ་གྱུར་ཡོད་པའི་སྐོར་གསལ་འགྲེལ་བྱས་ཡོད་པའི་ཡི་གེ་ཞིག་ཡིན་པ་རེད་ལ། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བརྒྱད་པའི་ཚེས་བཅུའི་ཉིན། མཉམ་འབྲེལ་རྒྱལ་ཚོགས་ཀྱིས་བསྒྲགས་གཏམ་ཞིག་སྤེལ་བའི་ནང་དུ། རྒྱ་ནག་གིས་ཞི་བའི་ལམ་ནས་ཁོར་ཡུག་སྲུང་སྐྱོབ་གནང་མཁན་གྱི་བོད་མི་དགུ་བོ་དེ་དག་གློད་གྲོལ་གཏོང་དགོས་པའི་སྐོར་འཁོད་ཡོད་པ་རེད་ལ།

དབུ་ཁྲིད་དཀར་པོ་ཆོས་ལགས་ནས། བོད་ཀྱི་གཞོན་ནུ་ལྷན་ཚོགས་ད་ལྟའི་བར། མི་ལོ་ལྔ་བཅུ་ང་གསུམ་ལྷག་རིང། བོད་ཀྱི་རྩ་དོན་ཆེད་དུ་ཕྱག་ལས་རླབས་ཆེན་གནང་ཐུབ་པ་མ་ཟད། ཤུགས་རྐྱེན་ཡང་འཛམ་གླིང་གང་སར་ཁྱབ་ཡོད་པའི་གནས་སྟངས་དང། གཞན་བོད་ཀྱི་རྩ་དོན་གྱི་ཆེད་དུ། ཕྱག་ལས་ཀྱང་དང་བླངས་དང་སེམས་ཤུགས་གཙོ་བོར་བཟུང་ནས། ཞབས་འདེགས་བྱས་གནང་བར་ཐུགས་རྗེ་ཆེ་ཞུ་རྒྱུ་དང་མཉམ་དུ། ས་གནས་གཞོན་ནུའི་རྒྱུན་ལས་རྣམས་ལ། གཟེངས་བསྟོད་ཀྱི་ཕྱག་འཁྱེར་གནང་ཡོད་པ་རེད། གཞན་ཨོན་ཊོ་རིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་བསོད་ནམས་གླིང་སྐར་ལགས་ཀྱིས་ཀྱང།

ས་གནས་གཞོན་ནུ་ལྷན་ཚོགས་ཀྱི་རྒྱུན་ལས་ཁག་འོས་འདེམས་གནང་སྲོལ་དང། ལོ་འདིར་འགན་འཛིན་ལྷན་ཚོགས་ཀྱི་ཚོགས་ཆེན་དེ་ས་གནས་སུ་གཙོ་སྐྱོང་གནང་གཏན་འཁེལ་བའི་གནས་སྟངས་དང། རྒྱུན་ལས་འོས་མིར་བཞེངས་མཁན་མ་རག་པའི་དཀའ་ངལ་བཅས་ལ་གཞིགས་ནས་རིམ་བཞིན་ཐག་གཅོད་གནང་རྒྱུ་ཡིན་པ་སོགས་ཀྱི་ཐད། གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་ཉི་མ་དབྱངས་མཚོ་ལགས་ཀྱིས་ངོ་སྤྲོད་གནང་ཡོད་པ་རེད། ཊོ་རོན་ཊོ་ས་གནས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ས་ནི་བསོད་ནམས་ལགས་ཀྱིས་ཚོགས་གཙོའི་ལས་འགན་ལོ་བཞིའི་རིང་ལ་གནང་ཡོད་པ་དང། བོད་མིའི་རྩ་དོན་མི་ཉམས་པར་གནས་དགོས་པ་དང། བོད་དོན་ལས་འགུལ་རྒྱུན་གནས་དགོས་ན་ས་གནས་སུ་ཡོད་པའི་ཕ་མའི་ཐུགས་འགན་བཞེས་པའི་ཐོག་གཞོན་སྐྱེས་ཚོ་ཚོགས་པ་ཁག་ནང་དུ། ལྷན་ཞུགས་གནང་རྒྱུའི་མིག་དཔེ་དང་བསླབ་བྱ། ཁོར་ཡུག་བཅས་སྤྲད་ན་ཕན་ཐོགས་ཡོང་བའི་རེ་སྐུལ་གནང་ཡོད་པ་རེད། མཐའ་དོན་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་པའི་ཉིན་མོར། ས་གནས་བོད་མིའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་སྐུ་ཚབ་དང། མི་མང་མི་ཉུང་བ་ཞིག་ལྷན་ཞུགས་གནང་བའི་ཐོག་མཛད་སྒོ་སྟབས་བདེ་ཞིག་འཚོགས་ཡོད་པ་རེད།

ང་ཚོའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ལ་གསན་རོགས་གནང་བ། རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་ཀྱིས་བརྩམས་པའི་བརྗེད་ཟིན་པའི་གངས་རིའི་ཁྲོད་ཀྱི་བྲག་ཆ་ཞེས་པའི་དེབ་དེ། ཨ་རིའི་ནེའུ་ཡོག་ནས་དབུ་འབྱེད་གཏམ་བཤད་གོ་སྒྲིག་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་འདི། ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་གྱི་ཕྱི་དྲོར་ནེའུ་ཡོག་ཏུ་ཡོད་པའི་ས་མཐོ་ཨེ་ཤ་ཡའི་ཞིབ་འཇུག་ལྟེ་གནས་ཁང་དུ། རྩོམ་པ་པོ་འཇམ་དབྱངས་ནོར་བུ་ལགས་ཀྱིས་དབྱིན་སྐད་དུ་བརྩམས་པའི་བརྗེད་ཟིན་པའི་གངས་རིའི་བྲག་ཆ། Echoes from Forgotten Mountains ཞེས་པའི་དེབ་དེ་དབུ་འབྱེད་དང་གསུང་བཤད་ཀྱི་གོ་སྒྲིག་བྱས་ཡོད་པ་དང། དེབ་དབུ་འབྱེད་ཀྱི་འདུ་འཛོམས་སར་ཉམས་ཞིབ་པ་བསྟན་རྡོར་ལགས་ཀྱིས་རྩོམ་པ་པོ་ཁོང་དང་ཁོང་གིས་བརྩམས་པའི་དེབ་སྐོར་ལ་ངོ་སྤྲོད་ཀྱི་གཏམ་བཤད་ཅིག་གནང་སོང།

ཡང་ཁོང་གིས་ཕྱི་རྒྱལ་མིས་བྲིས་པའི་རྩོམ་ཡིག་འགའ་ཞིག་གི་ནང་བོད་ཀྱི་ལོ་རྒྱུས་དང་འཁྱོག་བཤད་ཁག་ལ། ཁོང་གིས་དུས་ཐོག་དགག་ལན་བྲིས་པ་དང། རྩོམ་ཡིག་དེ་དག་ཀྱང་བོད་ཡིག་ཏུ་བསྒྱུར་ནས་བོད་ཡིག་ཀློག་མཁན་ཚོས་ལྟ་ཀློག་བྱས་ཡོད་པ་དང། ཁོང་གིས་རྒྱུན་དུ་ལོ་རྒྱུས་དང་དཔྱད་རྩོམ་ཁག་འབྲི་བར་དགའ་བ་ལས། རྟོག་སྒྲུང་སོགས་འབྲི་བར་དེ་ཙམ་སྤྲོ་སྣང་མེད་པའི་སྐོར་གྱི་འགྲེལ་བརྗོད་གནང་སོང།

དེབ་དེ་རྒྱ་གར་ནས་པར་སྐྲུན་འགྲེམས་སྤེལ་བྱེད་བཞིན་ཡོད་པ་དང། Penguin པར་སྐྲུན་ཁང་དེས་རྒྱལ་ཁབ་གཞན་ལའང་འགྲེམས་སྤེལ་བྱེད་རྒྱུ་ཡིན་པ་དང། ཁོང་གིས་བྲིས་པའི་རྩོམ་ཡིག་ཁག་བོད་བསྒྱུར་བྱས་པའི་རྩོམ་དེབ་ཕྱོགས་བསྒྲིགས་ཤིག་ཀྱང་མི་རིང་བར་པར་སྐྲུན་བྱེད་འཆར་ཡོད་པ་རེད་འདུག་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ཡིན།
རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ང་གིས་ཐོས་ཡིན། གསོན་ནི་ཡིན་མིན་དེ་ལྟ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། བོད་རིགས་ན་གཞོན་རྣམས་ཀྱིས་རང་གི་ཕུགས་བསམ་བསྒྲུབ་རྒྱུར་སྡུག་རུས་དང་བཟོད་བསྲན་དགོས་རྒྱུ་དེ་གལ་ཆེན་པོ་ཡིན་པའི་སྐོར། སྦང་ལོར་ཡོད་པའི་སྐར་མ་ལྔ་ཅན་གྱི་ཤང་གྲི་ཟ་ཁང་གི་ཚ་ཟས་སྡེ་ཚན་གྱི་ནང་མ་བྱན་གྱི་ཕྱག་ལས་གནང་མཁན་བསོད་ནམས་ཚེ་རིང་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད་ལ། རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གྲོང་སྡེ་གཉིས་པ་ཡིན་པའི་བསོད་ནམས་ཚེ་རིང་ལགས་རྒྱ་གར་ལྷོ་ཕྱོགས་སྦང་ལོར་གྲོང་ཁྱེར་གྱི་ནང་དུ། སྐར་མ་ལྔ་ཅན་གྱི་གྲགས་ཆེ་བའི་ཤང་གྲི་ཟ་ཁང་གི་ཚ་ཟས་སྡེ་ཚན་གྱི་ནང་དུ་འགན་འཛིན་གྱི་ལས་རོགས་གཉེར་བཞིན་པ་རེད། ཁོང་གིས། ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ཁྱབ་ཁོངས་སྡེ་ར་ལྡུན་ལག་ཤེས་སྦྱོང་བརྡར་ཁང་ནས་ཚ་ཟས་ཀྱི་ཐོག་སྦྱོང་བརྡར་ཐོན་རྗེས། རྒྱ་གར་རྒྱལ་ས་ལྡི་ལིའི་ཉེ་འགྲམ་གྱི་སྐར་མ་ལྔ་ཅན་གྱི་ཟ་ཁང་ཞིག་ཏུ་ཚ་ཟས་བཟོ་རྒྱུར་ལས་སྦྱོང་གནང་བའི་རྗེས་སུ། ཁོང་གི་སྡུག་རུས་ལ་བརྟེན་ནས་ཟ་ཁང་དེའི་ནང་དུ་ཁོང་ལ་ལས་ཀའི་གོ་སྐབས་ཐོབ་སྟེ། རིམ་བཞིན་རྒྱ་གར་རྒྱལ་ས་ལྡི་ལི་དང། སྦེང་ལོར། ཁ་ཆེའི་ལུང་པ་ཌུ་བ་ཡི་དང་ཨ་རབ་བཅས་ཀྱི་ནང་ཁྱོན་བསྡོམས་པས། ད་ལྟའི་བར་གྲགས་ཆེ་བའི་ཟ་ཁང་ཁག་བརྒྱད་ཀྱི་ནང་དུ། ལོ་ངོ་བཅུ་གསུམ་གྱི་རིང་ལ་མ་བྱན་གྱི་ཕྱག་ལས་གནང་མྱོང་བ་རེད། བསོད་ནམས་ཚེ་རིང་ལགས་སུ་ད་ལྟ་འདི་ལྟ་བུའི་གྲགས་ཆེ་བའི་ཟ་ཁང་ཞིག་གི་ནང་དུ། ལས་སྣེའི་གོ་སྐབས་རག་པ་དེ་ནི་ལས་སླ་མོ་ཞིག་མིན་པར། དེ་ནི་ཁོང་རང་ཉིད་ཀྱི་ལས་དོན་མཐའ་དག་དཀའ་སྤྱད་འབད་བརྩོན་དང། དཀའ་སྡུག་དང་བཟོད་བསྲན་གྱིས་གདོང་ལེན་གནང་བའི་ཐོག་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། སྐུའི་གཅུང་མོ་རྗེ་བཙུན་པདྨ་ལགས་ཀྱི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཞིག་ཡིན་པར་ངོས་འཛིན་གནང་གི་ཡོད་པ་རེད། ལོ་འདི་ག་སྟོད་མ་འདི་ག་ལོ་བཅུ་གཉིས་བཅུ་གསུམ་དཀའ་ལས་རྒྱག་འདུག་ད་ད་འདི་ག་བདེ་ལེགས་བ་ད་གཙོ་བོ་ང་རང་ད་བོད་གཞུང་རྒྱལ་བ་རིན་པོ་ཆེའི་བཀའ་དྲིན་དང་ཨ་མ་རྗེ་བཙུན་པདྨ་ལགས་ཀྱི་བཀའ་དྲིན་ཡིན་བསམ་གྱི་འདུག་ང་རང་གི་ད་ད་མི་ཚེའི་རྐང་པ་ལ་ཏག་ཏག་ལངས་ཐུབ་པ་རེད། གཞན་ཡང་བསོད་ནམས་ཚེ་རིང་ལགས་ཀྱིས། མིའི་མི་ཚེའི་ནང་སློབ་སྦྱོང་གལ་ཆེན་པོ་ཡིན་ཀྱང། གལ་སྲིད་སློབ་སྦྱོང་ཡག་པོ་མེད་པ་ཡིན་ན་སོ་སོའི་དོ་སྣང་ལ་གཞིགས་པའི་ལས་དོན་ལ་དཀའ་སྤྱད་འབད་བརྩོན་བྱས་ཏེ་འཇུག་པ་ཡིན་ན། སོ་སོར་ནོངས་འགྱོད་མེད་པ་ཆགས་རྒྱུ་ཡིན་པའི་ཉམས་མྱོང་བརྗོད་ཡོད་པ་རེད། ཁོང་གིས་ཉམས་མྱོང་གི་ཐོག་ནས་བོད་རིགས་ན་གཞོན་རྣམས་ཀྱིས་ལས་དོན་གང་གི་ཐོག་ལ་ཞུགས་པ་ཡིན་ནའང་ལས་དོན་དེ་བསྒྲུབ་རྒྱུར་དཀའ་ངལ་བཟོད་བསྲན་དང་ལས་དོན་མ་འགྲུབ་བར་དུ་དཀའ་སྤྱད་འབད་བརྩོན་དགོས་རྒྱུ་དེ་གལ་འགངས་ཆེན་པོ་ཡིན་པའི་སྐུལ་མ་གནང་ཡོད་པ་རེད་ལ། ད་ང་རང་གི་བསམ་ཚུལ་ལ་ཞུས་ན་ད་ལས་ཀ་ག་རེ་རང་བྱེད་པ་ཡིན་ནའི་ད་ལས་ཀ་སོ་སོ་ད་སྡེ་ཚན་ག་པར་རང་ཞུགས་པ་ཡིན་ནའི Professional Line ག་རེ་ལ་འགྲོ་བ་ཡིན་ནའི་ད་ཨིན་ཇི་སྐད་ལ་སོང་ན Hard Working and དེ་མཉམ་དུ Patient བཟོད་སྒོམ་དེ་དཔེ་མི་སྲིད་གལ་ཆེན་པོ་རེད་བསམ་གྱི་འདུག་དེ་གཉིས་མེད་ན་ཨ་ནི་དཔེ་ཁག་པོ་རེད་བསམ་ད་གལ་སྲིད་རང Hard Working དཔེ་ཡག་པོ་ཡོད་པ་བྱས་ཨ་ནི Patient བཟོད་སྒོམ་དེ་མེད་པ་བྱས་ན་ཨ་ནི་རང་རེའི་ལས་ཀ་དེ་རྩ་བ་ཉིད་ཡག་པོ་ཡོང་གི་མ་རེད། བསོད་ནམས་ཚེ་རིང་ལགས་ཀྱིས། ཁོང་གི་སྤུན་མཆེད་ཀྱི་ནང་ནས་རྒན་ཤོས་དེ་ཁོང་ཡིན་ཏེ། ཁོང་གི་ཨ་ཕ་ལགས་གཙོ་བྱས་པའི་གཅུང་པོ་དང་གཅུང་མོ་རྣམས་ལ་ཁོང་གིས་རོགས་སྐྱོར་དང་ལམ་སྟོན་གནང་བཞིན་ཡོད་ཅིང། ཕྱི་རྒྱལ་ཡུལ་གྲུ་ཁག་དང་མི་འདྲ་བར་རྒྱ་གར་ནང་ཟ་ཁང་ནང་ལ་དུས་ཚོད་ལས་བརྒལ་བ་ལས་དགོས་པ་དེས་དཀའ་ངལ་ཅུང་ཙམ་འཕྲད་སྲིད་པས་ཁོང་གིས་བག་ཟན་དང་འཁུར་ར་མཚོན་པའི་ཟས་རིགས་འདྲ་མིན་བཟོས་པ་ཁག་ལ་མགྲོན་པོ་མི་ཉུང་བ་ཞིག་གིས་དགའ་མོས་དང་བསྔགས་བརྗོད་ཐོབ་སྐབས། ཁོང་དགའ་ཚོར་བྱུང་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད་ལ། བསོད་ནམས་ཚེ་རིང་ལགས་ནི་རྒྱ་གར་བྱང་ཤར་མོན་རྟ་དབང་དུ་སྐྱེས་ཤིང་ཁོང་ཆུང་དུས་ནང་མི་རྣམས་མོན་གྷོ་རུ་གཞིས་སྤོ་གནང་སྟེ་གཞིས་ཆགས་དེར་གཞི་རིམ་སློབ་སྦྱོང་གནང་ཞིང་དེ་རྗེས་སྦེལ་ཀོབ་བོད་དུ་སློབ་སྦྱོང་གནང་བའི་རྗེས་སུ་རྡེ་ར་རྡུན་ལག་ཤེས་སྦྱོང་བརྡར་ཁང་དུ་ཚལ་ཟས་བཟོ་རྒྱུར་སྦྱོང་བརྡར་གནང་ཡོད་པ་དང་ཁོང་ཆུང་དུས་ནས་དམིགས་བསལ་གྱི་དམིགས་ཤིག་མེད་ནའང་ཞལ་ལག་བཟོ་རྒྱུར་དོ་སྣང་གནང་མཁན་ཞིག་ཡིན་པ་ལྟར་ཁོང་གིས་བོད་ཟས་དང་རྒྱ་ཟས། ཉི་ཧོང་དང་རྒྱ་གར་གྱི་བཞེས་ལག་བཟོ་རྒྱུར་དམིགས་བསལ་གྱི་ཆེད་ལས་པ་བྱེད་རྒྱུའི་འདོད་པ་བྱུང་ཡང་ཁོང་ལ་ཚལ་ཟས་བཟོ་རྒྱུའི་སྦྱོང་བརྡར་ལས་བཞེས་ལག་བཟོའི་སྦྱོང་བརྡར་གྱི་གོ་སྐབས་མེད་པར་བརྟེན་ན་ཁོང་ནས་ཚལ་ཟས་སྦྱོང་བརྡར་གྱི་ལས་དོན་གཉེར་ཡོད་པ་རེད། ཨ་མེ་རི་ཀའི་གྲོས་ཚོགས་གོང་མའི་དམངས་གཙོ་ཚོགས་པའི་དབུ་ཁྲིད་སྐུ་ཞབས་ཞུ་མེར་མཆོག་དང། སྤྱི་མཐུན་ཚོགས་པའི་མེག་ཀི་ར་ཕོ་རྣམ་གཉིས་ཀྱི་སྣེ་ཁྲིད་པའི་འཐུས་མི་དྲུག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་ནག་དང་ལྷོ་ཀོ་རི་ཡ། ཉི་ཧོང་བཅས་ཨེ་ཤི་ཡའི་རྒྱལ་ཁབ་ཁག་གསུམ་གྱི་ནང་དུ་འཚམས་གཟིགས་ལ་ཕེབས་ཀྱི་ཡོད་པའི་ཁོངས་སུ། གཟའ་སྤེན་པའི་ཉིན་ཁོང་རྣམ་པ་རྒྱ་ནག་གི་གྲོང་ཁྱེར་ཧྲང་ཧའེ་ནང་ཕེབས་འབྱོར་སྐབས་སུ་མངའ་ཁུལ་དེའི་གུང་ཁྲན་ཚོགས་པའི་སྤྱི་ཁྱབ་དྲུང་ཆེ་ཁྲིན་ཅིང་མིན་དང་མཇལ་འཕྲད་གནང་ཡོད་འདུག་ལ། རིམ་བཞིན་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་གནང་འཆར་ཡོད་པ་རེད། མཇལ་འཕྲད་སྐབས་སུ། ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཞུ་མེར་མཆོག་གིས། ང་ཚོའི་མངའ་ཁུལ་གྱི་ཚོང་པ་མང་བས་རྒྱ་ནག་ནང་དུ་ཚོང་འབྲེལ་བྱེད་པའི་སྐབས་སུ། ཨ་མེ་རི་ཀའི་ནང་དུ་རྒྱ་ནག་གི་ཚོང་པ་ཚོར་ཚོང་འབྲེལ་བྱེད་ཕྱོགས་ལ་འདྲ་མཉམ་གྱི་གོ་སྐབས་དང

རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་ནང་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་ཉིས་སྟོང་གཉིས་ལོར། གཞུང་ས་དགའ་ལྡན་ཕོ་བྲང་དབུ་བརྙེས་ནས་ལོ་ངོ་སུམ་བརྒྱ་དང་དྲུག་ཅུ་འཁོར་བའི་རྗེས་དྲན་སྐབས་སུ་སྩལ་བའི་བཀའ་སློབ་ཚན་པ་དང་པོ་ཞིག་གི་དགོངས་དོན་ཧོར་གཙང་འཇིགས་མེད་ལགས་ཀྱིས་ངོ་སྤྲོད་བྱས་པ་ཞིག་ལ་གསན་རོགས་གནང།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམས། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་གཉིས་ལོའི་ཟླ་བ་བཅུ་གཉིས་པའི་ཚེས་དྲུག་ཉིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། གཞུང་ས་དགའ་ལྡན་ཕོ་བྲང་བ་དབུ་བརྙེས་ནས་ལོ་ངོ་སུམ་བརྒྱ་དང་དྲུག་ཅུ་འཁོར་བའི་རྗེས་དྲན་མཛད་སྒོའི་སྟེང། ལོ་རྒྱུས་རང་བཞིན་ལྡན་པའི་བཀའ་སློབ་གལ་ཆེན་བསྩལ་འདུག་པས་ཚན་པ་དང་པོ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། དེ་རིང་གི་རྗེས་དྲན་མཛད་སྒོ་འདི་ནི། སྤྱི་ལོ་ཆིག་སྟོང་དྲུག་བརྒྱ་དང་བཞི་བཅུ་ཞེ་གཉིས་ལོར་རྒྱལ་མཆོག་ལྔ་པ་ཆེན་པོ་དེ་ཉིད་བོད་ཀྱི་ཆོས་སྲིད་ལུགས་གཉིས་ཀྱི་མངའ་བདག་ཏུ་བཀུར་ནས། ཁོང་གིས་བོད་ཁ་བ་གངས་ཅན་པའི་རྒྱལ་ཁབ་ཀྱི་དབུ་ཁྲིད་གནང་ནས། ཆོས་སྲིད་ལུགས་གཉིས་ལ་མངའ་དབང་སྒྱུར་འགོ་ཚུགས་པ་ནས། ལོ་ངོ་སུམ་བརྒྱ་དང་དྲུག་ཅུ་ཧྲིལ་པོ་འཁོར་བའི་ཉིན་མོ་ཡིན་པ་དང། ལོ་རྒྱུས་ཀྱི་དྲན་རིན་དང་གླེང་རིན་ཡོད་པའི་མཛད་སྒོ་འདིའི་སྟེང་ལ་མཉམ་ཞུགས་གནང་མཁན་གྱི་དགའ་ལྡན་ཁྲི་རིན་པོ་ཆེ་གཙོས་པའི་དཔལ་ལྡན་འབྲས་སྤུངས་ཀྱི་མཁན་ཁྲི་རྣམ་པ་དང། དགའ་ལྡན་ཤར་བྱང་གི་ཆོས་རྗེ་རྣམ་པ། དེ་བཞིན་རྒྱུད་གྲྭ་སྟོད་སྨད་དང་སེ་ར་བྱེས་སྨད་སོགས་གདན་ས་ཁག་དང་དགོན་སྡེ་ཁག་གི་གྲྭ་བཙུན་དགེ་འདུན་པ་རྣམ་པ་དང། སྔར་བྱུང་ལོ་རྒྱུས་སུ་གཞུང་ས་དགའ་ལྡན་ཕོ་བྲང་བ་དང་ཐུན་མོང་མ་ཡིན་པའི་འབྲེལ་ལམ་ཟབ་མོ་ཡོད་མཁན་གྱི་གཞིས་ཆགས་མི་མང་དང། སློབ་གྲྭ་ཁག་གི་སློབ་ཕྲུག་བཅས་དགོན་སྡེ་མི་སེར་ཇི་སྙེད་ཅིག་མཛད་སྒོ་འདིར་མཉམ་ཞུགས་བྱས་ཡོད་པ་རྣམས་དང་ཁྱད་པར་དུ། བོད་གངས་ཅན་པ་དང་འབྲེལ་ལམ་གཏིང་ཟབ་ཡོད་པའི་ཧོར་སོག་གི་ཡུལ་ཁམས་སོ་སོ་ནས་ཡོང་བའི་གྲྭ་བཙུན་སློབ་གཉེར་བ་རྣམ་པ་དང། དེ་བཞིན་དུ། མཛད་སྒོ་འདིར་མཉམ་ཞུགས་བྱེད་མཁན་ཐམས་ཅད་ལ། ཐུགས་དགྱེས་མཉེས་ཆེན་པོའི་སྒོ་ནས་འཚམས་འདྲི་གནང་བ་དང་སྦྲགས་ཏེ། གསུང་བཤད་དངོས་གཞི་དབུ་འཛུགས་མཛད་ཡོད། དེ་ཡང། ད་རེས་ང་ཚོས་རྗེས་དྲན་བྱེད་བཞིན་པའི་མཛད་སྒོ་འདི་ནི། ྋགོང་ས ྋརྒྱལ་དབང་རིན་པོ་ཆེ་སྐུ་ཕྲེང་རིམ་བྱོན་གྱིས་བོད་ཀྱི་སྣོད་བཅུད་གཉིས་སྐྱོང་ཁུར་གནང་བའི་ལོ་རྒྱུས་ཀྱི་ལེའུ་ཞིག་ཡིན་ལ། ྋརྒྱལ་དབང་ན་རིམ་གྱིས་བོད་ཡུལ་སྐྱོང་ཁུར་མཛད་པའི་ལོ་ངོ་སུམ་བརྒྱ་དང་དྲུག་ཅུ་དེ་ནི་དུས་ཡུན་ཐུང་ཐུང་ཞིག་མིན་ལ། ལས་སླ་བོ་དང། སྟབས་བདེ་བོ་བྱས་ནས་ཤར་སྐྱོད་བྱེད་ཆོག་ཆོག་ཡོད་པ་ཞིག་ཀྱང་མིན་པར། དཀའ་སྡུག་དང། རྙོག་འཛིང་གི་ནམ་ཟླ་རིང་མོ་ལ་གདོང་ལེན་བྱས་ཤིང། ཀྱག་ཀྱོག་གི་ལམ་འཕྲང་མང་པོ་བརྒྱུད་ནས་ཡོང་བ་ཞིག་ཡིན་ལ། འབྲས་སྤུངས་མཁན་ཁྲི་བསྟན་པ་བསྟན་འཛིན་ལགས་ཀྱིས་ཤིན་ཏུ་དོ་ནན་གྱི་སྒོ་ནས་རྒྱལ་དབང་སྐུ་འཕྲེང་ན་རིམ་གྱི་མཛད་པ་རྣམ་ཐར་མདོར་བསྡུས་ཀྱི་ལུགས་སུ་སྤྱི་སྡོམ་གང་ལེགས་བསྐྱོན་པ་ལ་ལེགས་གསོལ་དང་བསྔགས་བརྗོད་གནང་ཡོད་པ་དང། ཆོས་འཕེལ་བཟོད་པ་ལགས་ཀྱིས་ཀྱང་དངོས་མྱོང་གི་ལོ་རྒྱུས་བསྐྱར་དྲན་དང་འབྲེལ་ཏེ་གཞུང་ས་དགའ་ལྡན་ཕོ་བྲང་གི་བཀའ་དྲིན་རྗེས་དྲན་གྱི་གཏམ་བཤད་གནང་བ་དང། བོད་གཞུང་ཆོས་རིག་ལས་ཁུངས་ཀྱི་བཀའ་བློན་གྱིས་ཀྱང་དེ་མཚུངས་ཀྱི་གཏམ་བཤད་གནང་བ་བཅས་མདོར་ན། རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཁོར་ཡུག་སྣ་ཚོགས་ནས་ཡོང་བའི་བོད་དང་བོད་ཀྱི་མཛའ་གྲོགས་ཡིན་པའི་མི་རིགས་མང་པོ་ཞིག་ཀྱང་དེ་རིང་གི་མཛད་སྒོ་འདིར་མཉམ་ཞུགས་བྱས་འདུག་པ་རྣམས་ལ་ཡང་ཕེབས་བསུའི་འཚམས་འདྲི་མཛད་ཡོད། ད་དུས་དེ་ད་ལྟ་དགའ་ལྡན་ཕོ་བྲང་ཨ་ནི། ཆོས་སྲིད་ལུགས་གཉིས་ལ་དབང་བསྒྱུར་བའི་ད་མཛད་འགན་རུ་བཞེས་པའི་དུས་ཚོད་འདི་ནས་ཏག་ཏག་པར་དུ་ལོ་སུམ་བརྒྱ་དྲུག་ཅུ་ཕྱིན་པའི་དུས་དྲན་བྱས་བྱས་ད་དེ་འདྲ་ཞིག་གི་ད་སྐབས་ཅིག་ཆགས་ཀྱི་ཡོད་པ་རེད། ཨན་ད། ཨ་ད་དུས་དྲན་གྱི་ས་ལ་ཡ།

གྲྭ་བཙུན་དང་སྔགས་འཆང་སོགས་ཀྱི་ལྟེ་གནས་སུ་གྱུར་པའི་དགོན་སྡེ་གྲྭ་ཚང་ཁག་དང། བོད་རིགས་ན་ཆུང་བྱིས་པ་རྣམས་དང་གཞོན་སྐྱེས་རྣམས་ཀྱིས་གནའ་དེང་གི་ཤེས་ཡོན་སློབ་སྦྱོང་བྱེད་སའི་སློབ་གྲྭ་ཁག་བཅས་ཕྱོགས་ཡོངས་ནས་ཚགས་ཚུད་དང་ཡར་རྒྱས་ཀྱི་ཕྱོགས་སུ་མདུན་སྐྱོད་བྱས་ཡོད་ན་ཡང། རྒྱལ་བ་རིན་པོ་ཆེ་མཆོག་གིས་བཞེན་སྐུལ་དང་ནན་ཏན་གནང་བའི་དབང་གིས། སྤྱི་ལོ་ཉིས་སྟོང་གཅིག་ལོ་ནས་བཙན་བྱོལ་བོད་མིའི་སྲིད་གཞུང་གི་སྒྲིག་འཛུགས་ལ་རྨང་རིམ་ནས་འགྱུར་ལྡོག་རླབས་ཆེན་ཞིག་ཐེབས་པ་ནི་བཀའ་བློན་ཁྲི་པ་དེ། ཨ་རིའི་སྲིད་འཛིན་ལམ་ལུགས་ལྟར་མི་མང་གིས་ཐད་ཀར་འོས་འདེམས་བྱེད་པའི་ལམ་ཕྱོགས་སུ་གྱུར་ཏེ། མཁས་དབང་ཟམ་གདོང་རིན་པོ་ཆེས་སྣེ་ཁྲིད་མཛད་པའི་བཀའ་ཤག་དེ་ཉིད་ནི། ཆེས་ཐོག་མར་མི་མང་གིས་ཐད་ཀར་འོས་འདེམས་བྱས་པའི་བཀའ་ཤག་དེ་ཡིན་ལ། མི་མང་གིས་ཐད་ཀར་འོས་ཤོག་འཕངས་ནས་འདེམས་བསྐོ་བྱས་པའི་བཀའ་བློན་ཁྲི་པ་དེས་བསྐོ་འཛུགས་གནང་བའི་སྲིད་གཞུང་དེ་ནི་རྦད་དེ་མི་མང་གིས་བཙུགས་པའི་སྲིད་གཞུང་ཆགས་ཀྱི་ཡོད་པ་དང་དུས་དེ་ནས་བཟུང་རྒྱལ་བ་རིན་པོ་ཆེ་མཆོག་ཉིད་ནི་ཕྱེད་རྒན་ཡོལ་གྱི་རྣམ་པར་བཞུགས་ཏེ་བཙན་བྱོལ་བོད་གཞུང་གི་ཆབ་སྲིད་དང་འཛིན་སྐྱོང་སོགས་ལ་མཚམས་ལན་རེར་ཟུར་ནས་དགོངས་འཆར་འདོན་པ་ལས་ཐད་ཀར་བཀོད་འདོམས་གནང་མཚམས་བཞག་པ་དེ་ཡིན་ལ། བཙན་བྱོལ་བོད་གཞུང་གི་སྒྲོམ་གཞི་ལ་རྩ་བའི་ཆ་ནས་འགྱུར་ལྡོག་ཆེན་པོ་ཐེབས་ཀྱི་ཡོད་པ་དང། ད་དུང་མུ་མཐུད་ནས་འགྱུར་ལྡོག་མང་པོ་ཞིག་འབྱུང་ངེས་ཡིན་ན་ཡང། སྲིད་གཞུང་འདི་གང་ནས་འབྱུང་སའི་འབྱུང་ཁུངས་ཨ་མ་ལྟ་བུའམ། སྲིད་གཞུང་འདི་ཡི་རྒྱུད་པ་ངོ་མ་དེ་ནི། གོང་ས་རྒྱལ་དབང་ལྔ་བ་ཆེན་པོས་བོད་ཀྱི་ཆོས་སྲིད་ལུགས་གཉིས་ལ་མངའ་དབང་བསྒྱུར་བ་ནས་འགོ་འཛུགས་མཛད་པའི་དགའ་ལྡན་ཕོ་བྲང་གི་རྫས་རྒྱུན་ངོ་མ་ཞིག་ཆགས་ཀྱི་ཡོད། དེ་རིང་གི་མཛད་སྒོ་འདིར་ཆེད་དུ་དམིགས་ནས་གཏམ་བཤད་གནང་མཁན་གཅིག་ནི། བཙན་བྱོལ་བོད་གཞུང་གི་ཆོས་རིག་བཀའ་བློན་ཡིན་པ་དང། ཆོས་རིག་བཀའ་བློན་ཁོང་ཡང་མི་མང་གིས་འོས་འདེམས་བྱས་པའི་སྲིད་གཞུང་ཐོག་མ་དེ་ཡི་ལས་འགན་འཁུར་མཁན་གྱི་བཀའ་བློན་ཡིན་པ་དང། རང་གི་ལས་འགན་དང་འབྲེལ་ཏེ་གཏམ་བཤད་གནང་བ་དེ་ལ། མི་དམངས་ཀྱི་ཆེ་མཐོང་དང་རང་དབང། ཐོབ་ཐང་བཅས་ལ་ཧ་ཅང་གཙིགས་ཆེན་དུ་བཟུང་ནས། རྒྱལ་བ་རིན་པོ་ཆེ་མཆོག་གིས་ཤེས་རིག་བཀའ་བློན་ལ་ཡང་དམིགས་ཀྱིས་བསལ་ནས་ངོས་འཛིན་དང་ལེགས་གསོལ་གནང་ཡོད་པ་དེ་ཡིན།

ད་ག་ནང་བཞིན་གྱི། ད་ཆོས་འཕེལ་བཟོད་པ་ལགས་ཀྱིས། ད་དངོས་གནས་གཅིག། ད་སོ་སོའི་དངོས་སུ་ཉམས་སུ་མྱོང་དག་གི་གནས་ཚུལ་དང་འབྲེལ་བའི་ཐོག་ནས། ད་ག་ད། དེ་དགའ་ལྡན་ཕོ་བྲང་གི་ཐུགས་རྗེ་བཀའ་དྲིན། དྲན་པའི་ཐོག་ནས། ཀྱང་འདི་གསུང་བཤད་གནང་བཅས་བྱུང་སོང། ཐུགས་རྗེ་ཆེ་ཞུ་གི་ཡིན།

དེ་ཡི་འགན་ཁྱེར་ནས་ད་སྲིད་གཞུང་ཆ་འདི་ཙམ་ནས་གང་ད་མང་ཚོགས་འོས་འདེམས་ཀྱི་ཐག་གཅོད་བྱས་བྱས་པའི་ད་འགོ་ཁྲིད་ཀྱིས་འགོ་ཁྲིད་པའི་སྲིད་གཞུང་ཆ་ཞིག་དེ་རིང་ཡིན་མི་འདུག་ས་ནས་ཁོ་ར་ངོ་བོར་དེ་བསྒྱུར་བསྡད་ཀྱི་ཡོད་རེད། རེད་དེ་ཡིན་ནས་དེ་རྩ་ཡ་ཅིག་ད་ཁོ། རིགས་རྒྱུན་རབས་སུ་ལེན་མི་འདུག་རྫས་རྒྱུན་སུ་ལེན་མི་འདུག་ད་འདི། གོང་ས་ལྔ་པ་ཆེན་པོས་ད་ལོ་སུམ་བརྒྱ་དྲུག་ཅུ་གོང་ནས་བཙུགས་བཞག་པའི་དགའ་ལྡན་ཕོ་བྲང་གི་གཞུག་གུ་འདི་ཆགས་ཀྱི་ལགས་རེད། ད་ད་དེ་འདྲ་རེད་པས་ད་དགའ་ལྡན་ཕོ་བྲང་གི་ལས་ཀྱི་སྣེ་མོ་རྟོགས་ནི་འགན་ཁུར་ལངས་ངེས་ཀྱི་ད་གང་ལྟར་ཆོས་རིག་བཀའ་བློན་གྱི་ཁང་ནས་དེ་མང་འདྲ་གསུང་བཤད་གནང་བ་དེ་ད་ཐུགས་རྗེ་ཆེ་ཞུ་གི་ཡིན། ད་ངས་དམིགས་བསལ་ཞིབ་ཞིབ་ཞུ་ཡག་ཟེར་མཁན་མི་འདུག། ནམ་ཞིག་ང་ཚོ་ལས་བསྡོམས་བྱས་ནས་ཟུར་དུ་ཕེབས་རྒྱུ་ཚར་ཡོང་ཐབས་དཀའ་བ་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་བྱེད་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གྱི་ཐུགས་དང། རྩོམ་སྒྲིག་འགན་འཁུར་བ་རིག་ལྡན་སྒྲོལ་མ་ལགས་ཡིན།